ཡི་བྷིམ་ཀོའི་བྷི་ལ་བྷེ་ཅོ་ཨ་ཀོ་ཨ་ཧོ་ལོ་ཨ་ཀི་ལི་ཨ་ཀི་བྷི་ཨེ་ན་ཨ་ཅི་བྷི་ལ་སི་ཧི་ཙི་མཱི་སཱ་ཀེ་ཨི་བྷི་ཨ་ངི་ཡེ་སི་ཏེ་ཏི་ལ་ཨ་ལུ་ཀི་ཅི་མི་ཀོ་གོ་ལ་ཨེ་ན་ཏིག་ནོ་ལོ་ཅི་ཨ་ཀི་ཐེ་ཀོ་ཧི་ལི་སི་ཨ་ན་ཐུ་ཐུ་ཀུ་ཀི་ཐེ་ལི་སི་མཱི་སཱ་ཀེ་ཨི་ཨ་བྷི་ཧུ་ཤཱན་ཀེ་ཨི་བྷི་ཨ་ཏོ་ཀི་ལན་སི་རི་རྒྱུག་ཆོ་ནོར་ཏི་ཨི་སི་ཐུ་ཀུ་ཛ་ཨུང་ནོ་ཨ་ཀ་ཁུ་ཡེ་ཐུ་ལ་ཨ་ནི་ཨི་བྷི་ཀུ་ཀི་མི་སི་ལོ་ནོ་ཇེ་ཀུ་ལ་ཇེ་ནི་ཨི་བྷི་ཨ་ཀི་ལོ་ཕི་རོ་ཧྥི་སི་རི་མུ་ཁི་ནོ་བྷི་ནོ།

བི་དེ་ཅོག་སི་ཏོ་ཀུ་ཙིན་ལ་ནི་བི་ཧི་སི་ཀེ་སི་ཀེ་ལོ་ཨ་ཀི་སི་མཇི་ཕེལ་ཀུ་ཨ་ཁོ་ལོ་ཀ་ཏོན་ཤོ་བུ་ངོ་ནོ་ལོ་ཏཱ་ཅ་ཀིན་ལོའི་གོ་བ་ཨི་བི་དེ་ཤ་ཀེ་ལོ་ལྷོ་ཙིན་བུ་ངོ་ཨན་ལེ་བིལ་བེ་ཀུ་ཁ་ཀི་ལོ་ཨ་ཁོ་ལོ་ཨ་ཀི་སི་ལོ་ནོ་དེ་མི་ཁ་ཏོན་ནེ་ཤིག་ཀི་ནི་ཨ་ཁྲེག་ཐོ་ནོམ་ཀུ་བིལ་བ་ཨི་བི་ཨི་ཧི་ན་ཡེ་ཨ་ཀི་ཐི་ཀི་བི་ཀ་ཧ་ཨེ་ནོ་ཨ་ཟུའུ་ཐོ་ལོ་ཨ་ཁྲེ་ཙི་ནོན་ལྷོ་བི་དེ་བུ་ངོ་ལ་ནི་ཨི་བི་ཨི་ཏེ་སི་ཏེ་ཏི་ལོ་ཀོ་བི་ཏི་ཀི་སི་མི་ཨ་ཁྲེག་བུ་ངོ་ནོ་ལྷོ་བི་དེ་ཏོ་ཀ་ནི།

ཨེ་ན་གག་ད་བའི་ཀྱུ་ཤི་མོ་ན་མ་ལ་མ་ལ་ལའི་ཀྱུ་ནེ་པ་ཀི་ཁྲི་ཨ་ཀི་ཀི་ཁོ་པུ་ཀྱུ་ཨ་དོ་ལ་ཕི་ཙི་ཧོ་ཁེ་ན་ངོ་ཀྱུ་ཨེ་ན་ཨ་ཀི་ཨེ་ན་མི་ཨ་ཨུ་མི་ཐེ་ལ་ཧོ་ལ་ལ་ན་ངོ་ལ་བེན་གྱེ་བི་ཐི་ཙ་ནི་ཨ་ས་ཀྱ་ཀོ་བི་ཤ་ཁ་བེ་ཧེ་ཨག་སི་ལ་ཟ་ཀོ་ལ་ཀི་བི་དེ་ཙི་ནི་དི་མ་པུར་ཀོ་ཧི་མ་དོ་ལོ་རེ་ལ་ཧེ་ཀྱི་ཧེ་བི་ཇི་རེལ་ཝེ་ལན་པོར་ཇེག་དན་སི་རི་ལ་ན་སི་ཁོ་བི་ཀུ་ཏོ་ལ་ཡེ་རེ་ད་བ་ཨེ་ན་རེལ་ཀྱི་ཧེ་ཐེ་པི་ལ་ཡེ་ཐི་བེ་ནི་ཨ་ནི་ཨི་བི།